ད་རེས་ཀྱི་ལས་རིམ་འདི་མའོ་ལུང་བསྟན་གྱི་འཆི་བ་མེད་པའི་རྟགས་མཚན་མའོ་ལུང་བསྟན་གྱི་རེ་བ་ད་རེས་ཕྱི་རུ་ང་རྒྱལ་དོན་ཆེན་འདི་མའོ་ལུང་བསྟན་གྱི་རྟགས་མཚན་ཚུ་འཛམ་གླིང་མཐའ་མའི་འཐབ་འཛིང་ཚུའི་སྐོར་ལས་གཉིས་རྒྱལ་སྲིད་སྡེ་དགེ་ཐེ་ཁ་ཧེ་བཞི་མདོ་མི་ཚེའི་འབྱུང་ཁུངས་ཀྱི་འབྲི་བ་སུ་ལྷོད་བདག་ཆོས་ལུགས་གཞི་རྟེན་གྱི་གནས་རིམ་གཉིས་ཅམ་གྱི་འདུག་སྤྱིའི་གོ་དང་པ་འདི། ང་བྱེད་ཚུལ་སྐྱོན་མཆོག་གི་སྐྱོད་སྣང་ཡིན་ཡང་ན་ང་བྱེད་ཚུལ་སྐྱོན་མཆོག་གི་སྐྱོད་མ་སྣང་མེད་ཡང་གཅིག་སྐྱོན་མཆོག་འདི་ཧེ་མ་ལའི་རང་བཞུགས་ཡོད་ལས་དེ་ལས་འཛམ་གླིང་ཡོངས་ལུ་ག་ར་སྐྱོད་སྣང་ནོ་ཡང་ན་ང་བྱེད་ཡང་འདི་ན་གཙང་གཏོ་གཏོ་བའི་གོ་སྐབས་ཐོབ་འདི་དུས་ལྷོད་ནོ་འདི་བེའུ་ལས་བརྟེན་ང་བྱ་རའི་གསུང་རབ་ལྷ་གཉིས་འདི་ག་ནི་བ་ཁ་ཆེ། དེ་བཞིན་དུ་ང་གཅིག་གིས་ཡང་ག་ཅིའི་གསུམ་མེད་ག་ཤིན་འོང་དེ་བེའོ་ལས་བརྟེན་ང་གཅིག་གི་རྒྱུ་མཚན་དེ་ཨ་ནི་འདམ་ཁ་ཅབ་ཅི་ཡང་ན་གསུང་ལྡེབ་ན་ལས་དབྱིན་པ་བྱིན་ང་བདེ་པ་སྐྱེ་ནི་དེ་ཆུ་ཡང་ན་གསུང་ལྡེབ་ན་ལས་མེན་པ་བྱིན་དེ་ཆུ་ང་གི་དོན་ལུས་མེན་དེ་ན་འགྲོ་བ་རྨི་ཡི་འབྱུང་ཁུང་གི་དྲི་བའི་ལེན་ཡུལ་དེ་ཆུ་མ་འོང་ལུང་བསྟན་གྱི་གསུང་ལྡེབ་ན་ལུགས་ཐོབ་འོང། དེ་མཚུངས་ཁོ་ཡི་དུས་མཐའ་མ་ཡི་གསུང་འཕྲིན་གྱི་ཆ་ཤས་སུ་དམིགས་བསལ་ག་རེའི་དོན་དུ་གཡེམ་པས་མ་འོངས་ལུང་བསྟན་ང་བྱེད་ལུགས་སྦུབས་མས་སྐྱོན་ཕྱོགས་ཀྱི་ཞལ་ཆད་ཅན་ནི་དུས་བློ་བབས་ཀྱིས་འཁོར་ལོ་སྒྲུབ་པའི་སྒོ་ནས་བསྟོད་པ་ཕུལ་རྣམས་དང་ས་བྱམས་ཚོགས་དང་ཆུ་མིག་ཚུགས་བཟོ་གནང་མི་ལུས་སུ་བསྟབ་ཟེར་གསུང་འཕྲིན་ཡིན། དེ་མཚུངས་ང་བྱེད་ག་ར་ང་བྱེད་ར་ཡི་དོན་ལུགས་གསུང་འཕྲིན་ཡིན། དེ་མཚུངས་ཆོས་ལུགས་སྡེ་ཚན་སྤྱི་ལུགས་ཡང་ན་གཞན་སྤྱི་གི་གསུང་འཕྲིན་ཚུལ་མིན། དེ་མཚུངས། ཇུ་ཐ་མ་ཡི་གསུང་འཕྲིན་ཚུ་ཀུན་མཆོག་གིས་གནང་མི་དེ་ཨིན་དེ་ཚུ་ཀུན་མཆོག་གིས་ཁོ་ཡི་མི་སེ་ག་ཨ་རའི་དོན་རུ་ཇུ་ཐ་མ་ཡི་བཀའ་གནང་ཨི་མེད་དེ་ཚུ་སྐྱོད་པ་པོ་ལུ་སི་ཨོ་ཏབ་ནི་དོན་རུ་བཀའ་གནང་མེད་ཞིང་ཁམས་དང་འཛམ་གླིང་སྐྱོད་གནང་མི་སྐྱོད་པ་པོ་ལུ་ང་ཅེ་གི་ག་དེ་པེ་སི་ཨོ་ཏབ་ནི་མོ་ཁོ་ཡི་སྐྱོད་པ་པོ་ཡི་ཅོ་སྒྲུབ་ལུ་ཁོ་གི་ང་ཅེ་ལུ་ག་དེ་པེ་དྲན་སོ་མཛེས་མོ་སྐྱོད་པི་སྐབས་ལུ་ཁོ་གི་ང་ཅེ་ལུ་ཁོ་ཡི་ལག་དང་གནས་སྐབས་ལྟ་བུ་སབ། ཙུ་ནི་རེག་ཚལ་གྱི་དབང་ཆེན་ཚུལ་ཡི་རྟགས་མཚན་ཚུ་ང་ཆེན་ལུག་ནག་བཞག་སྣུ་ག་མ་འོང་རླུང་བརྟེན་གྱི་ཇུ་བོ་ཐ་མའི་དཀར་ཆ་གནག་དེ་དྲོ་བ་རྨི་ཡི་རིགས་ཡོངས་རྫོགས་ལུག་སྐྱོད་པ་པོ་ལུག་བསེ་བོ་སྟབས་བསེ་བོ་དང་དེའི་འབྱུང་ཁུངས་དེ་འབྱུང་ཚུལ་ན་ཡོད་དབྱིན་མས་ཨ་ནི་ལྡེམ་པི་བསེ་བོ་སྟབས་ནི་འཇུག་ཚན་དེ་སྐྱོད་པ་པོ་ལུག་བསེ་མཁའ་འགྲེལ་ནི་དེ་སྤྱིར་བཏང་གི་ལམ་པའི་གསུང་རབ་ཡོངས་རྫོགས་ན་འདུག་དེ་ཚུ་ག་ར་གསུང་རབ་ཀྱི་འཇུག་ཚན་གནའ་མི་ས་མིག་ཁ་ཆེ་ཧྲོ་དབྱིན། མའོ་ལུང་བསྟན་གྱི་དུང་ཧིན་དིའི་རྒྱུ་ཐ་མ་ཡི་ཚབ་ཆེན་གྱི་རྒྱུད་སྡེ་བདེན་པ་དང་རྫུན་མ་ཡི་སུའུ་ཏབ་ནི་གུ་དབྱིམ་ལས་བསྐྱོད་པ་པོ་ལུ་སུའུ་ཏབ་ནི་གྱི་ང་ཅའི་ར་ཡི་གཙོ་བོ་ཆི་དབྱི་མས་དག་ང་ཅའི་ར་ཡི་བྱུང་ཁུངས་ལུ་ལོ་རྒྱལ་དེ་ལས་ང་ཅའི་གྱི་ང་ཅའི་ར་ཡི་རྣམ་བསྐྱོད་དེ་ལུ་ཧ་གུང་ཧ་ལའི་སི་སི་ཇི་བསྟན་འཛམ་གླིང་འདིའི་ཚིག་དོན་རྟག་ཏུ། ཞག་དྲུག་སྐྱོད་ཡིག་ཟེར་ང་བཅས་ཀྱི་ད་རེ་ཧ་གོ་ཡིག་ང་བཅས་ཀྱི་སྐྱོད་པ་པོ་ཡི་གསུང་འདི་དེ་ལས་འཇིག་རྟེན་འཛམ་གླིང་གནས་ཡོད་དབྱིན་ལས་སྐྱོན་ཕྱོགས་ཀྱི་ཡུལ་ཟས་དང་མཉམ་ཡུལ་བསུ་བའི་ཤ་སྣ་ཡིན་ཉིན་རེ་རེ་ལུ་ཁོ་ཡི་ཕྱག་ཚིལ་གྱི་ཆ་ལག་རྫས་སྣ་མི་ཚུ་ལུ་གཟི་ཞིམ་ལས་གསུང་ནུ་འདི་ལས་ཤོམ་འབྱུང་ནུ་དེ་ལས་སྐྱོད་པ་པོ་ཡི་ཆ་ཤས་ལས་ཤོམ་ཐད་ཀ་ལྷོད་དང་སྐྱོན་ཕྱོགས་ཀྱི་གསུང་ནུ་ང་བཅས་ཚུ་འགྲོ་བ་རྨིས་ང་བཅས་རེ་གཟུགས་ཟུམ་བཟོ་རྒྱལ། འགྲོ་བ་མི་ལུས་གཙོ་བོ་སྐྱོན་བརྗོད་ཀྱི་སྤྱོད་ལམ་ལྟོས་མི་ཡིན་འགྲོ་བ་མི་དེ་ཁོང་ར་ཡི་སྐུ་གསུམ་སྐྱོན་རྣམས་ལས་འགྲོ་བ་མི་དེ་ག་ནི་དབང་སྐྱེ་བ་སྦོམ་བཟང་ནོ་འགྲོ་བ་མི་ཡི་རིགས་དེ་སྐྱོན་བརྗོད་ཀྱི་སྐྱོད་པ་པོ་ཡི་མཐུ་རྩལ་མཁས་པའི་ཕྱག་ཤུལ་དབྱིན་ཨ་དམ་དང་ཧེ་བ་ཉིམ་སྒྲུབ་པའི་ནང་སྐྱོན་རྣམས་པའི་ཤུལ་ལས་གསུང་རབ་ནང་གསུངས་མེད།

སེལ་རྒྱུད་ཀྱི་མཁོ་ཆས་གསུམ་མཛེས་གནག་མི་དེ་དག་ང་བཅས་ཀྱི་རྟ་རྒྱལ་སྐྱོན་མཆོག་གི་བྱིན་རླབས་གནག་ནོ་སྐྱོན་མཆོག་གི་དམ་པ་མཛེས་གནག་ནོ་སྐྱོན་མཆོག་གི་སྐུ་ངལ་གནག་བཞུགས་ནོ་སྐྱོན་མཆོག་གི་ཉིམ་བདུན་པ་དེ་བྱིན་གྱིས་བརླབས་གནག་བཞིན་པའི་ཁོ་ཡི་མཆོག་གྲུབ་སྤྱན་གྱི་སྐྱོན་གནག་མི་དང་ཚེ་ལས་འདས་པའི་བྱམས་པ་དང་གཉིས་རྗེས་སུ་བདུན་ནམ་ཡར་རྫོགས་ནི་མི་བའི་རྒྱན་ཆ་གསུམ་བཟོ་གནག་ནོ་ཉིམ་བདུན་པའི་ནང་ཁོ་སྐུ་ངལ་གནག་གཟུགས་སྒོ་མེད་དེ་ཁོ་སྐུ་བ་རྒྱལ་ཡིད་ཟེར་རེ་མེན་པ་དགའ་ཆེམས་ཟན་ང་ལྕེ་འུ་གདུང་འོང་ཟེ་ཁོ་གིས་ཁེན་ནུང་ཉིམ་བདུན་པ་དེ་སྐྱོན་ཆོས་ཀྱི་གཙང་མ་བཟོ་གནང་ནུང་ཁོ་གིས་སོ་སོ་བས་དམ་པའི་དོན་ལུགས་ལ་ལེན་ཐབས་གཉིས་ལུགས་མཛད་གནང་ནུང་བྱིན་རླབས་གནང་ཡིད་ཟེ་མི་ཚིག་དེ་སྐྱོན་ཆོས་ཀྱི་གཉེན་སྒྲིག་གི་རྟེན་འབྲེལ་རྩིའུ་དག་ལ་ལེན་ཐབས་མིང་ཨིམ་ལས་རྒྱལ་སྲིད་ཨམ་སུ་ཅིས་ཕོ་གེ་སྤྱི་ལུགས་སོ་སོ་བས་ཞར་ཞིམ་ལས་ཡང་ན་ཕོ་གེ་སྤྱི་ཀྱི་དོན་ལུགས་བྱིན་གྱིས་བརླབས་གནང་ནུང།

ཅོག་ཅི་མི་འོང་དམིགས་བསལ་ལ་ལུགས་གཅིག་ཡིད་བརླབས་མེད་བདུད་བཟང་གི་སྙེམས་འདི་ཡ་ཧུ་དཱ་པའི་དོན་ལུགས་བཟོ་གནང་ཡིན་དེ་བེའུ་དག་བྱུང་ཚུལ་གྱི་དཔེ་དེབ་རྣམས་ང་བྱས་ལུགས་གསུམ་མེད་བདུད་བཟང་གི་སྙེམས་འདི་ཡ་ཧུ་དཱ་པའི་རིགས་མ་རྙེད་པའི་ཧེ་མར་ལུགས་ངོ་ཉིས་སྟོང་སུམ་བརྒྱ་ན་བཟོ་གནང་ནུ་དེ་ཚུལ་ང་བྱས་ར་ཡི་སྒོ་དང་པའི་ཕམ་ཨ་དམ་དང་ཧ་བ་གཉིས་ཨི་དེན་དུམ་ར་ན་ལུགས་གནང་ནུ་གལ་སྲིད་ཨ་དམ་དང་ཧ་བ་གཉིས་དུམ་ར་སྐུ་བོ་ཞགས་པས་འཇོག་ད་བདུད་བཟང་གི་སྙེམས་འདི་གཙོ་བོ་སྐྱོན་ཆོས་ཀྱི་འཆི་བ་མེད་པའི་བྱམས་སེམས་ཀྱི་དྲན་གསོ་བས།

ཁོང་གིས་ཟ་མ་ཚ་བ་དུ་བ་ཆིན་ལྷ་མ་ལུས་མེད་ཚུགས་མེད་ཇོ་དོ་ཡོད་དབྱི་མས་དབྱིན་རུ་དུས་སངས་རྒྱས་དུས་འགྲོ་ཀུན་མཆོག་གི་ལོག་བཏབ་པའི་ཉིམ་སྒྲུབ་དབྱི་ན་རྣམས་བཞིན་དུ་རྒྱལ་སྲིད་ཨི་ཛི་ར་ཨེལ་གྱི་དམིགས་ཁུང་ལ་ལུགས་ཀྱི་དུས་སངས་རྒྱས་ཉིམ་དེ་ལུགས་ཆི་ཁ་ར་མ་ན་དུ་བ་ཇོ་དག་ཀུན་མཆོག་གི་དད་པའི་གསུང་ལུང་དེབ་ཐོན་བཅུ་དྲུག་གི།

བརྒྱད་ན་དམ་པའི་ངལ་བསོའི་ཉིན་འདི་དམ་པ་ཡུམ་སེམས་ཁར་བཞག་སྐྱོན་མཆོག་གི་རྫས་རྣམས་མི་ཚུགས་ལུགས་ང་བྱེད་ཀྱི་དམ་པ་པའི་ཞྭ་གོ་བྲོ་བ་མི་ཚུགས་ཀྱི་ག་ཕྱི་སྤྱི་ལུགས་དམ་པ་ཟོ་མི་ཚུབ་བཀའ་སློབ་བཞི་པ་མགོ་བཙུགས་བདག་སྐྱོན་མཆོག་གི་ག་ཕྱི་པའི་སེམས་ཁར་བཞག་ཟེ་གསུམ་མོ་ང་བྱེད་ཚུགས་ཀྱི་བྱིན་འོང་ཟེ་ཁོ་གི་ཁེ་ནུ་ཁོ་གི་ཁེ་ནུ་དེ་འུ་མི་པི་ཉིམ་ཚུགས་ལུགས་ཕོ་སྐད་དམ་ཚུགས་ཚུགས་ཀྱི་དུས་གཟའ་གྱི་ཉིམ་འདི་རྗེག་འབྱུང་འོང་ཟེ་ཁེ་ནུ།

གཟིགས་དོན་གཉིས་མེད་བཀའ་སློབ་ཚུལ་ཡིན་ནག་ལུགས་གསུང་རྡོ་གསུམ་ཆོས་ཀྱི་སྲོག་གཅོད་མ་དཔལ་ཟས་མིན་ཚུལ་ཡ་ཧུ་དག་པ་ཚུལ་ལོ་ལྕམ་གཅིག་སྨན་པ་འདིས་མི་གསལ་དོན་ལུགས་ད་རེས་ཡང་ལག་ལེན་ཐབས་ནི་འདུག་བཀའ་སློབ་ཚུལ་ནག་གསུང་རྡོ་གསུམ་ཆོས་ཀྱི་ཨ་འོ་མ་ཀུན་ཟས་མིན་ཚུལ་ཡ་ཧུ་དག་པ་ཚུལ་ཡི་ལུགས་སྲོལ་ལྕམ་གཅིག་སྨན་པ་དོན་བཟང་གི་ངལ་གསོ་འདི་ཡ་ཧུ་དག་པའི་ལུགས་སྲོལ་ལྕམ་གཅིག་སྨན་པས་འདི་ང་བཅད་ལུགས་ཡང་ཨིམ་ལས་གཙོ་བོ་སྐྱོན་མཆོག་གི་ཁོ་ར་ཡི་ཕྱག་མཛུབ་མོ་གི་བྲིས་གནག་འདི་ཡོད་མིན་བཀའ་ཁྲིམས་ལུགས་སོ་སོ་འཇུག་མིན་ང་བཅད་དགའ་མོ་ཨེ་ཛི་ཀེལ། ཁྱེད་ཅིག་གིས་ཆུང་གཉིས་དེ་མ་ཚད་ཁོང་རྣམ་པར་དག་པ་བཟོ་གནང་མི་གཙོ་བོ་སྐྱོན་ཆོས་སྡེའི་ང་ཨིམ་ཁོང་གིས་ཧ་གོ་ནིའི་དོན་ལུགས་ཁོང་དང་ངེད་ཀྱི་པང་ན་རྟགས་མཚན་གཅིག་ལུས་ནི་ཕྱིར་དུ་སྔགས་ཀྱི་ཁོང་ལུགས་ཉིད་གདམས་པའི་ངལ་གསོ་ཡང་གནང་ཡིན་དུས་བཟང་གི་ངལ་གསོ་དེ་ང་ཆེ་སྐྱོད་གནང་ཡིན་ཟེར་རྟགས་མཚན་གཅིག་ཨིམ་མ་ཚད་འདི་གིས་ང་ཆེ་གི་གདུང་ཧེ་ན་ལོ་གསར། བཟོ་ནི་ཨིན་པས་དུས་བཟང་གི་ཉིན་འདི་གི་ང་ཆེ་ཚུ་གཙོ་བོ་ཀུན་སྤྱོད་ཀྱི་བའི་བཟོ་བཟོ་རྣམས་ལས་འདི་ཡང་དམ་པ་བཟོ་གནང་ནུ་དེ་ཚུ་སེམས་ཁ་ལས་མ་བྱས་པ་ཞག་གོ་ཨིན་མས་ང་ཆེ་ལུ་ཀ་ཡི་གསུང་དེབ་ལྷ་སྐད་ལུ་ཀ་བཞི་གི་བཅུ་དྲུག་ན་ལས་གསུམ་མས་ཁོ་སྐུ་བཞེངས་པའི་ས་ནི་ན་ཛ་རའི་ལུ་ལྗོན་བཞིན་ལས་དུས་རྒྱུན་ལྟར་དུ་དམ་པའི་ངལ་གསོའི་ཉིན་ལུ་དུ་ཁང་ན་ན་ལྗོན་དེ་ཆུའི་སྣང་བས་ཡ་བཞིན་བཞུགས་ནུ་ཨི་ཤུ་མ་ཤི་ཀ་དུས་བཟང་གི་ཉིན་ཨ་ཏཱ་ར། སུའུ་བཏབ་ཡིན་ཡང་ཅིན་དབྱི་ཤུག་གིས་བདུད་བཟའ་ཀྱི་ཉིན་འདི་སུའུ་བཏང་བ་ཅིན་ཡང་ན་བདུད་བཟའ་ཀྱི་ཉིན་འདི་མེད་པའི་བཟོ་བ་ཅིན་ག་ཅི་བས་ཁོ་བདུད་བཟའ་ཀྱི་ཉིན་ན་ཨ་ད་རང་ག་ཅི་བས་འཇོག་ཡིན་ན་ཡང་ཅིན་ད་དོན་ཡང་ན་སུའི་བཏབ་ནི་གི་རྟགས་མཚན་ཚུ་དབྱི་ཤུག་གིས་སོ་སོ་བས་བཞག་གནང་དགོས་པ་ཅིན་ཆུས་གི་རེ་བ་ན་ཁོ་ར་ཡི་མི་ཚད་ངེས་གཏད་གི་དཔེ་སྟོན་མི་མགོ་ཡ་ཁོ་ཡི་སྐུ་ཚེ་རྗེས་སུ་འབྲེལ་ནི་དང་ཁོ་རང་གི་ལུགས་སྲོལ་བས་བདུད་བཟའ་ཀྱི་ངལ་གསོ་ཉིན་འདི་ལུ། དུ་ཁ་ན་ལྗོན་ཤིང་ལས་ཡ་བཞིན་བཞུ་ནུ་དམ་པའི་གསུང་རབ་ལྷག་གནང་ནུ་མ་གཞི་མ་ཤི་ཀ་གི་ཡང་གསུང་དེབ་ནང་གི་བསྡུས་བཟང་ངེས་ངེམ་བཞག་ནུ་ཁོ་གི་ཁོ་རང་ལུགས་གསུང་ནུ་མར་སྐུ་གཉིས་གི་ཁལ་གྱི་བདུན་དེ་མན་བསྡུས་བཟང་ངེས་སོ་བདུན་ལུགས་བཟོ་བཟང་མན་བསྡུས་བཟང་ངེས་སོ་དེ་མི་ཡི་བདུན་ལུགས་བཟོ་བཟང་ཡིན་དེ་ན་མ་གསུང་པས་བསྡུས་བཟང་ངེས་ངེམ་དེ་ཡ་ཧུ་དག་པ་བདུན་ལུགས་བཟོ་ཡིས་ཟེར་མ་གསུང་པས་བསྡུས་བཟང་ངེས་སོ་དེ་མི་ཡི་བདུན་ལུགས་བཟོ་བཟང་ཡིན་མན། དུས་བཟང་ངལ་གསོ་འདི་ཡ་ཧུ་དག་པའི་དོན་ལུགས་ཟོ་ཟོ་ཨི་ན་ཨིན་ཡ་ཧུ་དག་པ་འདི་འགྲོ་བ་རྨི་ཡིན་འདི་འགྲོ་བ་རྨི་ག་ཨ་ར་ཡི་དོན་ལུགས་ཟོ་ནུ་དུས་བཟང་གི་སྙིམ་འདི་ཡ་ཧུ་དག་པ་ཚུ་དང་ཆིབ་པ་ཚུ་ལུ་ཅོག་ལྕིབ་པའི་སྐྱོན་ཆུ་གི་སྐྱོན་སྣ་མི་འདིའི་རྟགས་མཚན་ཨི་མེད་དུས་བཟང་གི་སྙིམ་འདི་རྟགས་མཚན་པའི་འདི་ཡང་ང་ཅེ་ཁོ་ལུ།

ངོ་རྩོམ་གནའ་ལུགས་ཡས་འཇོག་དབྱེ་མེད་བདུན་གཟའ་གཉིས་སྙེམས་ཏེ་འཆི་བ་མེད་པའི་རྟགས་མཚན་པས་འཁོར་གྱི་ང་ཆད་ཀྱི་དོན་ལུགས་སོགས་གནའ་ནོ། ཡེ་ཤུ་མ་ཤི་ཀ་ཤབ་དང་ཡང་བདུན་གཟའ་གཉིས་སྙེམས་ལུགས་ངན་སོགས་པའི་གཞུང་གནའ་ནོ། ཡེ་ཤུའི་གླུང་མ་ཁ་ཐུན་མི་ཚུགས་ཀྱི་ཡང་སྐྱོན་ཆོས་ཀྱི་བཀའ་ཁྲིམས་དང་ཁྲིད་དེ་ངན་སོགས་པའི་དོན་ནོ། ཁོང་ཚུགས་ཀྱི་ཁོ་ཡི་སྐུ་ཕུམ་ལུགས་རུས་སྲུང་སྨད་གཉིས་ཡང་བདུན་གཟའ་གཉིས་ངན་སོགས་ལུགས་མ་འུ་བ། བཞགཔ་ཨིན་མས་བདུན་ཕྲག་གི་ཉིམ་འགོ་དང་པ་ཁོ་སྐུ་གསོན་པོ་མ་བཞེངས་པའི་ཧེ་མ་ཡེ་ཤུ་ཡང་དུས་བཟང་གི་ཉིམ་ལུ་ངལ་གསོ་བཞུགས་ནུག་ཡེ་ཤུ་གི་སྐུ་ཚེ་ལུ་དུས་བཟང་གི་ཉིམ་འདི་ངལ་གསོ་སྦེ་བཞུགསཔ་མ་ཚད་ཁོ་གཤགསཔ་ད་ཡང་ངལ་གསོ་སྦེ་བཞུགས་ནུག་ཡེ་ཤུ་གིས་གསུངས་ནུག་ཁྱོད་ང་ལུ་དགའ་བ་ཅིན་ང་གི་བཀའ་ཚུ་ལུ་གནས་བྱམས་བརྩེ་གིས་ང་བཅས་ལུ་ཅི་གསུང་བཀའ་བཞིན་སྒྲུབ་ནི་ལུ་སྟོནམ་ཨིན་བྱམས་བརྩེ་གིས་ང་བཅས་ཁོ་ཡི་བཀའ་ཁྲིམས་ལུ་གནས་ནི་ལུ་སྟོན་ཡེ་ཤུ་གིས་ཁོ་རའི་སློབ་མ་ཚུ་ལུ་གསུངས་ནུག། ཁོ་གཤགས་ཞིནམ་ལས་དང་སྐུ་གསོན་པོ་བཞེངས་ཞིནམ་ལས་ཡང་ཁོང་གིས་དུས་བཟང་གི་ཉིམ་ལུ་ངལ་གསོ་སྦེ་བཞག་ནུག་ཁོ་གིས་གསུངས་ནུག་དེ་སྒང་ཁྱོད་འབྱོག་འགྱོ་བའི་ཉིམ་འདི་གནམ་དགུན་དང་དམ་པའི་ངལ་གསོ་ལུ་ཕོག་མ་བཅུག་ཟེར་སྨོན་ལམ་བཏབ་ག་ཅི་སྦེ་ཡེ་ཤུ་གིས་ཁོ་རའི་སློབ་མ་ཚུ་ལུ་ཁྱོད་འགྱོ་བའི་ཉིམ་འདི་གནམ་དགུན་དང་དམ་པའི་ངལ་གསོ་ལུ་ཕོག་མ་བཅུག་ཟེར་སྨོན་ལམ་བཏབ། ཟེར་གསུང་གོ་མི་དེ་ག་ཅི་ཡིན་ནང་ཉག་གཅིན་ཁོང་ཚོ་གི་བདུད་བཟང་གི་ངེམ་ལུ་ངེ་སོ་མ་ཟབ་ལེ་ཡིན་ནང་དེ་གི་ག་ལུ་ག་ཅི་ཡ་དྲན་པ་མོང་མོང་ཧེ་མ་ཡི་དད་པའི་ལུག་ཅུ་ཚུགས་གི་ང་ཅེ་ལུག་བསླབ་མེད་ཡི་རུ་ཤ་ལེམ་དེ་གནམ་ལོ་བདུན་ཅུ་གི་ཨེ་ཏྲིག་ན་ལུ་མེ་བཏང་ནུང་དེ་ཡང་ཨི་ཤུག་བཞིན་སྐབས་ན་བྱོན་ཚ་ཞིམ་ལེ་ཅམ་ཅི་ཡེ་མེ་མི་ལ་ལུག་གི་སྒྲིའུ་མེ་དུས་ཚོད་འཕྲོ་བརླག་འཇོག་ནུ་ག་བདུད་བཟང་གི་ངེ་སོ་གི་ངེམ་དེ་ཡིན་ཡིན་ཟེར་ཆོས་གི་ག་དད་པའི་ཤིང་ནི་མོང་དེ་ན་ཆུའི་ཤིང་ནི་བདུན་ལུ་ཐབས་ཤེས་གཉིས་འདུག། ཆོས་ཀྱི་གསུང་དེབ་ནཱ་ལེནྜའི་ཚོ་དབྱིན་ཆོས་ཀྱི་ཁ་སྐད་ནཱ་ལེནྜའི་ཚོ་དབྱིན་མས་ཆོས་ཀྱི་ལོག་འགྲེལ་འདི་དུས་བཟང་ངན་སོགས་ཀྱི་ཉིན་གྱི་གནས་སྟངས་ཚུ་འཛམ་གླིང་སྐྱོད་པའི་སྐབས་སུ་རང་གནང་སྟེ་དེ་ལས་ལོག་འདི་རང་བཀའ་སློབ་བཅུ་ཐམ་ཚུ་ན་མོ་ཧྲ་ལུགས་གནང་ནོ་དེས་ན་ཨ་དམ་དང་མོ་ཧྲ་གྱི་བར་ན་དུས་ཚོད་འཕྲོ་བརླག་མ་འཇོག་ཟེར་སད་རྟོག་རྟོག་པའི་གསུང་མས་ཨ་དམ་གྱི་ཉིན་བདུན་པའི་དུས་བཟང་གི་ངལ་སོ་བཞག་ནོ་དེ་ལས་མོ་ཧྲ་གྱི་ཡང་དེ་བས་བཞག་ནོ། ཞེས་ཆེད་སྙིམ་ག་ར་ཡི་ན་མོ་ཧྲ་ལེ་ཡེ་ཤུ་ཚུན་ཚོད་གཙོ་བོ་དཀོན་མཆོག་གི་དམིགས་བསལ་ཚུལ་གྱི་བདུད་བཟང་གི་ཉིམ་དེ་ཉེས་གསོག་པའི་བཞག་བཞིན་པའི་དེ་སྤེའུ་ལས་དེ་ཡི་ན་དུས་ཚོད་འཕྲོ་བརླག་མ་འཇོ་ཡས་ཁྲམ་ཤིང་གུ་སྤྲིང་དེ་ཀྲོང་པི་སུང་དེ་བདུན་ཕྲག་གི་དུས་འཁོར་ན་ལུ་སེ་ཏོ་ཏོ་བའི་སེ་འདྲ་སྤེའུ་མ་ཚེ་དེ་ལས་དེ་ཡ་ཡེ་ཤུའི་དུས་སྐབས་ལས་ད་རེས་ཚུན་ཚོད་དེ་ཚུགས་མ་འཇུ་བ་བའི་ཡུལ་ཡུལ་ཟེ་ང་ཆེ་གེ་ཤི་ང་ཆེ་རེ་བཞག་གི་རིམ་པ་བའི་གསུང་དེབ་ན་ལས་ལྷབ་གེ་ང་ཆེ་ཡེ་ཤུ་ཤ་བི་ཉིམ་ལས་འགོ་བཙུགས་གེ། གསུང་ལྡེབ་ཀྱི་སྡེ་པའི་གསལ་བཤད་རྣམས་མེ་ལུག་ཀ་ཁྱད་གཅིག་གསུམ་ལྔ་བཅུ་ལྔ་བཞི་ལྔ་བཅུ་ལྔ་དྲུག་འདིའི་ཉིན་འདི་ལྕགས་ལ་འདི་ནི་ཉིན་དང་དམ་པའི་ངལ་གསོའི་ཉིན་དབྱིན་མེ་ག་ལི་ལི་ལས་ཨི་ཧྲི་ཏི་ཧྲི་ཨོ་མི་ཁོང་ཨམ་སུག་གི་པུར་ཁང་འདི་དང་སྐུ་ཕུམ་ག་སྡེ་པའི་བཞག་ཡོད་དབྱིན་ན་ན་ཐན་རྟགས་བདུན་ནུ་ཨམ་སུག་ཚུགས་ལུགས་དབང་གཤིམ་ལས་སྐུ་ཕུམ་གུ་ཨུ་ནི་འབྲས་བཟང་དང་ཧུམ་ཚུགས་གཟུགས་ཡུལ་རུང་དམ་པའི་ངལ་གསོའི་ཉིན།

ལུ་སྨན་ཚུ་དབུར་ནིའི་དོན་ལུ་འོང་ནུག་ཁོང་གིས་ཁོང་རང་འབག་ཞིནམ་ལས་སྤུར་ཁང་ཡོད་སར་འོང་ནུག་ང་བཅས་ཚུ་ལས་རིམ་གྱི་རིམ་པ་བཞིན་དུ་བལྟ་གེ་དེ་ལས་འདི་གནམ་མེད་ས་མེད་གསལ་ཏོག་ཏོ་སྦེ་ཡོདཔ་ཨིན་མས་ལས་རིམ་གྱི་གོ་རིམ་ཚུ་བྲི་ནི་ཁྱོད་ལུ་ཞག་གསུམ་ཡོད་གྲ་སྒྲིག་འབད་ནིའི་ཉིམ་མ་ཤི་ཀ་གཤགས་པའི་གི་ཉིམ་ཨ་ནི་ཉིམ་འདི་གཟའ་ག་ཅི་ཨིན་ན།

སྐུ་གསོན་པོ་བཞེངས་པའི་ཉིན་འདི་ལོ་ཕྱག་རྒྱ་རྦད་དེ་གསོལ་བ་བཏབ་ཨིན་ཟེར་ཨེ་མས་མ་ཤི་བཀའ་རྒྱའི་ང་ལྕེ་ལུག་སྐུ་གསོན་པོ་བཞེངས་གནང་མིན་རྟགས་མཚན་ཚུལ་གནང་ནོ་ཁོ་གསོན་པོ་བཞེངས་པའི་ཉིན་དེའི་ང་ལྕེ་ཚུལ་གྱི་ག་དད་པའི་ཅི་གསུང་བེའུ་མོ་རོ་མ་པ་དྲུག་གི་སུམ་རྟགས་ཤིག་ན་ཉག་གཅིག་ང་ལྕེ་ག་ར་ཡེ་ཤུ་མ་ཤི་ཀ་དང་མཉམ་ཅི་ག་ར་འཇུ་ནི་པའི་ཕྲེང་བ་ཞུ་མེད་ཚུལ་གྱི་ཁོ་དང་མཉམ་ཅི་ཤ་པའི་སྒོ་ནས་ཕྲེང་བ་ལེན་ཡོད་དེ་ཁྱོད་ཀྱིས་མ་མཁྱེན་གམ། ཁྲི་དབང་དེ་ལུགས་བསྟན་བཞིན་དག་ང་ལྕེ་ཡག་ཁོ་དང་མཉམ་ཤི་བཞིན་པའི་དུ་ཁ་ན་ན་གཙུག་ཡོད་བཟུང་ཅི་ཡིན་མ་ཤི་ཀ་དེ་ཡབ་ཀྱི་གཟི་བརྗིད་སྒོ་ནས་ཕྱུ་བ་ལས་གསོན་པོ་ལྷོང་རྣམ་གཟུམ་ང་ལྕེ་ར་ཡི་ཚེ་སྲོག་སྲབ་དེ་ཡང་དེ་བཞིན་དུ་སྐྱོང་གོ་བསྙིན་དེ་ལས་ཡེ་ཤུ་ཤ་བཞིན་ལས་ཁོ་ཡི་སྐུ་ཕུམ་ས་འུག་ལུ་གཙུག་ནུ་དེ་ལས་ཕྱི་བ་ལས་གསོན་པོ་བཞིན་བཞི་བཟུང་པས་ང་ལྕེ་ཡང་ཁྲི་དབང་ཞུ་ཡི་སྐབས་ལུ་ཚེ་སྲོག་སྲབ་པའི་སྣ་དེ་དེ་བས་བྱུང་ནི་ཡིན་མས་ང་ལྕེ་སོ་ཆུ་ན་ན་ལས་ཐོན་འོམ་དང། དུར་སའི་ན་ལེ་གསོན་པོ་པའི་ལྷུང་བུམ་བཟུང་བའི་ཚེ་སོ་སྲབ་རྣག་རྡོ་གཟུམ་གཉིས་ཞལ་ཕྱེ་སྲབ་རྣག་ལུ་བེ་བ་ཅིན་ཁྲུས་དབང་གི་རྟགས་མཚན་འདི་སྐུ་གསོན་པོ་པའི་ཞིང་དམིགས་འདི་ལུགས་དབྱེར་མེད་གསུང་ལྡེབ་ན་སྲུང་མའི་དམ་པའི་ངལ་གསོའི་ཉིན་འདི་སེམས་ཁ་བཞག་ཆོས་ཀྱི་འཁོར་ལོ་བདུད་བཟང་གི་ངལ་གསོའི་ཉིན་བཞག་ཕྱིམ་ལས་ཁོ་སྐྱོད་པ་པོ་དབྱིན་ཟེ་རྒྱུ་ཞབས་ཕུད་སྒོ་ནི་དབྱིན་པས་འཛམ་གླིང་ན་ཁ་སྐད་མ་དྲོ་གཅིག་བརྒྱ་བཞི་བཅུ་ལས་ལྷག་དེ་བདུན་ཕྲག་བདུད་བཟང་གི་ངལ་གསོའི་ཉིན་གྱི། ཚིག་འདི་ཤཱ་བཱ་ཟེར་བསླབ་ཡིན་པས་ཨི་བྷི་སི་ན་ལའི་སཱ་བཱ་དོ་ཟེར་བོ་ཡིན་པས་ར་ཤི་ཡཱན་ཨུ་རུ་སུའི་སྐད་ཡིག་ན་ལའི་ཡུ་ཀེ་རིག་སྐད་ཡིག་དང་བུལ་གྷ་རིག་སྐད་ཡིག་ཚུ་ན་ལའི་བེ་བྷ་ཅིན་སཱ་བྷོ་ཏཱ་ཟེར་བསླབ་ཡིན་པས་ཨ་རམ་གྱི་སྐད་ཡིག་ན་ལའི་སཱ་བིད་ཟེར་བསླབ་ཡིན་པས་འཛམ་གླིང་གི་ལམ་སྲོལ་ག་ར་ཚུ་ཡི་ན་ལའི་འདིའི་སྐོར་ལས་འབྲི་བ་མི་འདུག་རྒྱལ་སྲིད་ཆོས་ཀྱི་སྐད་ཡིག་ཚུ་ལུ་ཏའུ་ད། འདི་ཚོ་གནའ་མི་ས་མི་བསྡུས་པ་བས་འདུག་དབྱིན་སྐད་ན་ལེ་ཨ་ནི་ཉིམ་གྱི་མིང་ཚིག་འདི་གཟའ་ཉིམ་ཟེར་བསྡུས་བཟང་གི་ངལ་གསོའི་ཉིམ་ལུགས་གསར་པ་ཟེར་བསླབ་ཀྱིན་པས་ཡེ་ཤུ་ཀྱི་གཏད་རབས་ཚུལ་གྱི་སྐོར་ལས་ག་དེ་བས་མོ་ཁོང་གིས་བསྡུས་བཟང་གི་ངལ་གསོའི་ཉིམ་བཞག་ནུ་ག་མཛད་པ་བཅུ་བདུན་གྱི་ཕྱི་ལས་གཉིས་ཚུན་ཁོང་གིས་ཨེ་ཕི་པོ་ལི་དང། ཨེ་པོ་ལོ་ནི་ཡ་གཉིས་ལས་སྐོར་ཞིབ་འབྲེལ་ཐེ་སོ་ལོ་ནེ་ཀ་ནང་པའུ་ལུས་ཀྱིས་ཁོ་རའི་ལུགས་སྲོལ་བཞིན་དུ་ཁོང་ཡོད་སར་ལྗོན་ཤིང་དང་དམ་པའི་ངལ་ཚོགས་གསུམ་གྱི་རིང་ལུགས་འཁོར་ལོ་གསུང་རབ་སྐོར་ལས་ཆོས་གནའ་དེ་གཞུང་ནུ་པའུ་ལུས་ཀྱིས་མཱ་ཤི་ཀ་ཡི་སྐོར་ལས་ཆོས་བཤད་ནུ་དེའི་དུས་བཟང་གི་ངལ་གསོའི་ཉིན་ནང་དབྱིན་ལས་སྤྲོ་བ་ཆེ་ཏོག་ཏོག་འདི་དེ་ན་ཆི་བི་མི་དག་པ་ཅི་ཡང་དེ་ན་ཡོད་དབྱིན་བས་དེ་ལས་མཛད་པ་བཅུ་གསུམ་གྱི་བཞི་བཅུ་ཞེ་གཉིས་ཀྱི་ནང་གསུམ་མེད།

མཐུན་འབྲེལ་གཟུངས་རྣམ་གཉིས་འཇིག་རྟེན་འཛམ་གླིང་ནང་གི་དད་པའི་ལུགས་འཇུག་ཚུལ་ཡིག་ཉིམ་འཇུག་ལུགས་མ་འོ་ལུང་བསྟན་གྱི་ང་ཆེ་ཚུལ་ལུགས་ལྡེམ་པོའི་སྲིད་འོ་སྟབས་ནི་བདུན་ལུགས་སྦུབས་དབྱི་མས་དབྱིན་རུ་ལ་ལུགས་གཅིག་གིས་བསླབ་མེད་གཡག་རྔ་གྱི་རྣོ་དབྱི་པདྨ་ཤི་ཀ་ག་ཨ་ར་ཡི་དཀོན་མཆོག་གི་ངལ་གསོའི་ཉིམ་དེ་བཞག་དོ་འུ་འོ་ཟེར་དད་པའི་འོ་ད་ང་ཆེ་ཚུལ་མ་འོ་ལུང་བསྟན་ན་ག་ཆིག་གསུམ་མེད་ག་རྟ་ཀས་མ་འོ་ལུང་བསྟན་སྤྱིའི་གི་བཅུ་ཐམ་ན་གཙོ་བོའི་ཉིམ་དེ་ལུགས་ཐུང་གཉིས་ནང་ན་ང་ཡོད་པ་ལས། ལ་ལུག་གི་བསླབ་མས་གཡག་རྔ་གྱི་སྐྱོན་ཆོས་ཀྱི་ངལ་གསོའི་ཉིན་འདི་བཞག་དོ། ཨ་ཙི་ཅི་དགུ་ཨ་ནི་ཚིལ་གྱི་ཆོས་ལུགས་སྐྱོན་ཆོས་ཀྱི་ཉིན་འདི་ནམ་ཡིན་ན་ཟས་བསླབ་མོ། འགྲོ་བ་མི་ཚུགས་ཀྱི་སྐྱོན་ཆོས་ཀྱི་ཉིན་འདི་ལུ་སེ་རེ་རེ་བའི་སྟོད་ནི་དཔའ་ཆམ་སྦེའུ་དེ་བུ་དག་ཡེ་ཤུ་གི།

ལྕོག་བཅིབས་པའི་ཚགས་གསུམ་གསུང་ནོ། ཆོས་ཀྱི་བདེ་བ་བྱིན་དགའ་སྤྱི་ནོ་མོ་དགའ་སྤྱི་མོ་ཟེར་བ། བྱིན་དེ་རྣམ་གཡེང་བསམ་མེད་ཁ་ཆེ་ཤོས་གཅིག་ཡིན། དེ་ལས་ཡང་བྱིན་རྨི་ཡི་བུ་དེ་དམ་པའི་ངལ་གསོའི་གཙོ་བོ་ཡིན་པ་བྱིན་དེ་དམ་པའི་ངལ་གསོའི་ཉིམ་འདི་ཡང་སྐྱོན་ཆོས་ཀྱི་ཉིམ་འོ་ནི་ཨི་མས་བྱུང་ཚུལ་ན་ལུག་བདུད་བཟང་གི་ངལ་གསོའི་ཉིམ་གཙོ་བོ་སྐྱོན་ཆོས་ཀྱི་སྐྱོད་པ་པོ་དེ་མ་འོངས་ལུང་བསྟན་གྱི་སྐྱོན་ཆོས་ཀྱི་ཉིམ་ཨི་མས་མ་འོངས་ལུང་བསྟན་ན་ལུག། སྲུང་མི་དང་གང་བྱུང་ཚུལ་རྣམས་སྲུང་མིས་སྐྱོབ་པ་པོ་ཅོག་གཅིག་པའི་ཁོ་རང་གཉིས་མེད་དེ་བཟུང་པས་ཁོ་གིས་འཛམ་གླིང་ནང་གི་སྒོ་དང་པའི་བྲོ་བ་རྨིས་གནས་མི་ཚུ་ལུ་སེལ་དྲ་བས་ནུ་སྔགས་ཀྱི་བྱིན་རླབས་གནང་དམ་པ་བཟོ་དེ་ལས་དུས་བཟང་གི་ངལ་གསོའི་སྐབས་ལུ་ངལ་གསོ་བའི་བཞུགས་སྟངས་ཡིན་ཁོང་བྲོ་བ་རྨིས་ཡོང་གིས་ཁོ་ལུ་དུས་མཐའ་མ་ཡིན་ཚུན་ཚུལ་ལུ་ཡང་ཁོ་ལུ་བསུ་བ་བཏབ་ཟེར་གསུང་ནུ་དུས་བཟང་གི་ངལ་གསོའི་ཉིན་དེ་འཛམ་གླིང་བསྐྱོད། གནམ་མདའ་གླུ་རང་གནག་སྟེ་འདུག། སྲིད་ན་ཡ་ཡི་རི་བོ་དགུ་གནག་ནུ། ཁོའི་རྨིས་ཚུགས་ཀྱིས་ངལ་གསོ་བས་བཞག་ནུ། ཡི་ཤུགས་ཀྱིས་ཡང་ངལ་གསོ་བས་བཞུགས་ནུ། ཁོའི་སློབ་མ་ཚུགས་ཀྱིས་ཡང་རྒྱུད་བསྐུར་བས་བཞག་ནུ། སྐྱོན་མཆོག་གི་མཐུ་སྟོབས་ཀྱི་རྟགས་མཚན་དབྱིན་མེ་འཛམ་གླིང་བསབ། སྐྱོད། གནམ་མདའ་ཡང་ཞག་ནི་དབྱིན་མེ་ཨེ་ཤི་ཡ་དྲུག་ཅུ་རེ་དྲུག་གིས། ཁལ་གཅིག་གཉིས་དང་ཁལ་གཅིག་གསུམ་ན་དེ་བས་གནམ་སྲབ་དང་ས་སྲབ་གཉིས་ལྔ་གྱི་སྐྱོད་སྣ་ནི་དབྱིབས་འདི་ཉིད་སྐུ་མདོས་ལུགས་གནས་འོང་དེ་གསུམ་ཆོས་ཀྱི་རིགས་རྒྱུད་དང་ཆོས་ཀྱི་མིང་གཏམ་ཡང་དེ་བས་གནས་འོང་ཟེར་གཙོ་བོ་དཀོན་མཆོག་གི་བཀའ་རྣམ་སྨད་དེ་ལས་གདམས་ངག་སྲབ་སྤྱི་ལས་གདམས་ངག་སྲབ་གཞན་སྤྱི་དང་དམ་པའི་ངལ་གསོ་སྤྱི་ལས་དམ་པའི་ངལ་གསོ་གཞན་སྤྱི་མཚོན། ཤ་ཟུ་ཡུལ་མི་ག་ཨ་ར་གྱིས་ངའི་སྐུ་འདོད་ལུགས་བསྙེན་བཀུར་ཞུ་རག་ཐེའུ་འོང་ཟེར་གཙོ་བོ་དཀོན་མཆོག་གིས་བཀའ་གནང་ནོ། ཁོང་བྱང་ཕྱོགས་དང་ལྷོ་ཕྱོགས་ལས་ཐེའུ་ཁོ་ཤ་དང་ནུབ་ཕྱོགས་ལས་ཐེའུ་ཁོ་རྒྱ་ནག་ཨུ་རུ་སུ་ཨ་ཕི་རི་ཀ་ཨ་མི་རི་ཀ་དང་ཡུ་རོབ་ལས་ཡང་ཐེའུ་ཁོང་ཚོ་འཛམ་གླིང་མཐའ་སྐོར་ཚུར་ལས་ཐེའུ་དེ་ལས་འགྲོ་བ་མིའི་སྤྱིར་བཏང་གི་དོན་ལུགས། ཕོ་གཡུ་མོ་ནོར་བཅུ་དང་ཨ་ཞི་མོ་ནུབ་མོ་བཟའ་ཚང་བཅིབས་པའི་སྡོམ་ཁྲིམས་དེ་ང་ཚའི་ཚུལ་གྱིས་འཁོར་ལོ་བསྟོད་པ་ཕུལ་ནས་འདོན་ལུགས་འོང་སྐབས་མ་ཚད་ཡུལ་སྐོར་དང་གཟི་བརྗིད་ལུགས་འཁོར་ལོ་བསྟོད་པ་ཕུལ་ཅི་ཁར་སྡོམ་འདི་ང་ཚའི་འོང་བའི་མ་ཤི་ཀ་གྱི་ཞིང་ཁམས་དང་ས་གཞི་ཡོངས་ལུགས་སྐད་གནག་མེད་ལུགས་བསྟོད་པ་ཕུལ་ཡབ་སྐྱོན་མཆོག་གཙོ་བོ་ཁོ་ར་ཡི་སྲས་དང་དམ་པའི་ཐུགས་ཉིད་དང་མཉམ་ཅི་ཁར་སྡོམ་འོང།

གཙོ་བོ་དཀོན་མཆོག་དབྱིངས་ངག་ཆོས་ལུགས་བསིལ་བ་རྟ་བརྒྱད་དེ་ལས་བདུན་ཕྲག་ཨ་ཏཱ་ར་ལྔ་གྱི་བདུད་སྲིན་ཉིམ་ལུགས་ངལ་སོགས་པའི་བདུད་གཉིས་ལུགས་གཉིས་མི་ཚེ་ན་ཁ་ཆེ་ཤོས་ར་ཨི་ཤུ་ཏིང་གདའ་བའི་ཇོ་ནི་འདི་ར་ཨིན། ད་ང་བཅས་མཉམ་སྨོན་ལམ་ཞུ་གལ་ཞིང་ཁམས་སྣ་ན་བཞུགས་མིག་གཙོ་བོ་དཀོན་མཆོག་ངག་གི་ཆོས་ལུགས་བསྟོད་པ་དང་བཀའ་དྲིན་ལེགས་སོ་ཡུལ